Asset དང Liabilities ལ་གོ་རྟོགས་མེད་པ་དང་ད་ག་ནང་བཞིན་གྱི་ཡང་མི་ཁ་ཤས་ལ་དེའི་ཐོག་ལ་གོ་རྟོགས་ཕྲན་བུ་ཡོད་པ་ཡིན་ནའི་དེའི་རྒྱབ་ལྗོངས་ཀྱི་དངོས་ཡོད་གནས་ཚུལ་དེ་ཧ་གོ་མ་ཐུབ་པ་ལ་བརྟེན་བྱས་སྒེར་གྱི་དཔལ་འབྱོར་ལ་གྱོང་གུན་ཐེབས་པ་དང་ད་ག་ནང་བཞིན་དཀའ་ངལ་འཕྲད་བསྡད་ཀྱི་གནས་སྟངས་ཆགས་བསྡད་ཀྱི་འདུག། སྤྱིར་བཏང་ང་ཚོ་དངུལ་རྩིས་ཀྱི་འགྲོ་སྟངས་ནང་ལ Asset དང Liabilities ལ་དབྱེ་བ་ཁག་མ་འདྲ་བ་དང་ད་ག་ནང་བཞིན་དེ་ལ་གོ་བ་ལེན་སྟངས་མི་འདྲ་བ་མང་པོ་ཡོད་རེད་ཡིན་པ་ཡིན་ནའི་དེ་རིང་ང་ཚོ་ལེ་ཚན་དེའི་བརྒྱུད་བྱས་སྒེར་གྱི་དཔལ་འབྱོར་ལ་གཞི་བཞག་བྱས Asset དང Liabilities ཐོག་ལ་ངོ་སྤྲོད་བྱེད་ཡ་ཡིན། ད་ལོ་མང་པོའི་སྔོན་ལ་ང་ཚོ Asset ཟེར་ན་ཅ་ལག་ཡང་ན་དངོས་པོ་གང་རུང་ཞིག་ཁྱེད་རང་ལ་བེད་སྤྱོད་ཡོད་པ་དེ་ལ Asset ལབ་ནས་གོ་བ་ལེན་བསྡད་ཀྱི་ཡོད། ཡིན་ནའི་དེང་སང་ང་ཚོ Asset ལ་གོ་བ་ལེན་སྟངས་དེ་ཁག་ཁག་ཆགས་བསྡད་ཡོད། ད་བྱས་ན་ཁྱེད་རང་གིས Asset ཟེར་ན་ག་འདྲས་ཅིག་ལ་རེད་བསམ་གྱི་འདུག་ད་དེང་སང་ང་ཚོ Asset ལབ་པ་ཡིན་ན་ཅ་ལག་ཡང་ན་དངོས་པོ་གང་རུང་ཞིག་ཁྱེད་རང་ལ་བེད་སྤྱོད་ཡོད་པ་མ་ཟད་དེས་ཁྱེད་རང་ལ་ཡོང་ཁུངས་སྤྲད་ཐུབ་མཁན་དེ་ལ Asset ལབ་ནས་གོ་བ་ལེན་བསྡད་ཡོད། དཔེར་ན་ཆ་བཞག་ན་དངུལ། ཁྱེད་རང་གི་ཁང་པ། ཡང་ན་ས་ཆ། ད་ག་ནང་བཞིན་གྱི་ཚོང་ལས་ལ་སོགས་པ་ད་བྱས་ན་གང་འདྲ་ཞིག་ལ Liability ཟེར་དགོས་རེད Liability ཟེར་ན་ཁྱེད་རང་གི་དངུལ་རྩིས་ནང་ནས་འགྲོ་སོང་བཏང་ས་ཡང་ན་འགྲོ་སོང་བཏང་བཅུག་མཁན་དེ་ལ Liabilities ངོས་འཛིན་དགོས་དཔེར་ན་ཆ་བཞག་ན་ཁྱེད་རང་ཟླ་བ་རེ་ཁང་པའི་རིན་པ་གློག་རིན་ཟས་སོང་གི་རིན་པ་ད་དུང་ཁྱེད་རང་ལ་བུ་ལོན་དང་ད་ག་ནང་བཞིན་དམིགས་བསལ་གྱི་འགྲོ་སོང་བཏང་ས་ཡོད་པ་ཡིན་ན་དེ་ཚོ་ཚང་མ Liabilities ནང་ཚུད་བསྡད་ཀྱི་ཡོད་རེད། གལ་སྲིད་ཁྱེད་རང་གིས་དོ་སྣང་ཡག་པོ་བྱས་ཡོད་ན་དཔལ་འབྱོར་ལ་དཀའ་ངལ་འཕྲད་བསྡད་མཁན་གྱི་མི་ཕལ་ཆེ་བའི་དངུལ་རྩིས་ནང་ལ Liabilities མ་གཏོགས Asset ཞེ་དྲག་མཐོང་ཡ་ཡོད་མ་རེད་རྒྱུ་མཚན་དེ་ལ་བརྟེན་བྱས་ཁོང་ཚོ་ལ་དཔལ་འབྱོར་གྱི་དཀའ་ངལ་འཕྲད་བསྡད་ཡ་གི་གནས་སྟངས་ཆགས་བསྡད་ཡོད་གོང་ལ་ང་ཚོ Asset དང Liabilities སྐོར་ལ་ངོ་སྤྲོད་ཞུས་ཚར་བ་ཡིན་གཤམ་ལ་ང་ཚོ Asset དང Liabilities གྱི་རྒྱབ་ལྗོངས་ཀྱི་གསང་བ་ཁག་ག་རེ་ག་རེ་ཡོད་མེད་དེའི་སྐོར་ལ་ངོ་སྤྲོད་ཞུ་ཡ་ཡིན་ལྷན་རྒྱས་མུ་མཐུད་གསན་རོགས་གནང།

ད་ང་ཚོ་གོང་ལ Asset དང Liabilities གྱི་ངོ་སྤྲོད་ཞུས་པ་བཞིན་ལྷན་རྒྱས་ཚོའི་ངོས་ནས་སོ་སོ་སོའི་སྒེར་གྱི་དངུལ་རྩིས་ནང་ལ་ཁྱེད་རང་ལ Asset ག་ཚོད་འདུག་ད་ག་ནང་བཞིན་ཁྱེད་རང་ལ Liabilities ག་ཚོད་འདུག་འདི་དེབ་ཆུང་ཆུང་ཅིག་ཡང་ན་ལག་ཐོགས་ཁ་པར་ནང་མཆན་བཀོད་ནས་བཞག་ཡ་དེ་ཧ་ཅང་གལ་ཆེན་པོ་ཆགས་བསྡད་ཡོད། གསང་བ་གཉིས་པ་དེ་ག་རེ་རེད་ཞུས་པ་ཡིན་ན་དུས་ནམ་ཡང་ཁྱེད་རང་གི Asset ལ་ལྷོད་ཡངས་ཡང་ན་ཡ་མེད་བཏང་ནས་བཞག་ཡ་ཡོད་མ་རེད་ཨིན་སྐད་ཐོག་ནས་ཞུས་པ་ཡིན་ན Never ignore your asset། གང་ཡིན་ཟེར་ན་ཁྱེད་རང་གིས Asset འདི་བེད་སྤྱོད་མ་བཏང་བ་བྱས་འདུག་སེ་སྣང་མེད་བཏང་བྱས་བཞག་བཞག་པ་ཡིན་ན་འདི་ག་ལི་ག་ལི་ཁྱེད་རང་ལ Liabilities ཆགས་འགྲོ་གི་རེད་དཔེར་ན་ཆ་བཞག་ན་ཁང་པ་ས་ཆ་ལ་སོགས་པ་ཁྱེད་རང་ལ་ཡོད་པའི Asset དེ་ཚོ་བེད་སྤྱོད་བཏང་བྱས་ཁྱེད་རང་ལ་ཡོང་ཁུངས་བསྐྲུན་ཐུབ་མཁན་ཞིག་མ་བཟོས་པ་ཡིན་ན་འདི་ག་ལི་ག་ལི་ཁྱེད་རང་གི་དངུལ་རྩིས་ནང་ཁྱེད་རང་ལ Liabilities ཆགས་འགྲོ་གི། གང་ཡིན་ཟེར་ན་འདི་ལ་ཉམས་གསོ་བྱེད་ཡག་གི་འགྲོ་སོང་ཅིག་དེའི་སྒང་ལ་དེ་ལ་དཔྱ་ཁྲལ་ཅིག་སྤྲད་དགོས་དུས་འདི་ག་ལི་ག་ལི་ཁྱེད་རང་ལ Liabilities ཆགས་འགྲོ་གི་ཡོད་རེད་གཤམ་ལ་ང་ཚོ་མི་ཀུན་ལ་འཚམས་པའི་དཔེ་ཅིག་འཁྱེར་བྱས་གསང་བ་གཉིས་པའི་ཐོག་ལ་མུ་མཐུད་ནས་ངོ་སྤྲོད་བྱེད་ཡ་ཡིན་དཔེ་དེ་ང་ཚོ་དངུལ་སྒང་ལ་གཞི་བཞག་བྱས་ངོ་སྤྲོད་བྱེད་ཡ་ཡིན། གོང་ལ་ཁྱེད་རང་གིས་དངུལ་དེ་ཁྱེད་རང་གི་སྒེར་གྱི་དངུལ་རྩིས་ནང Asset གི་འོག་ལ་མཆན་བཀོད་ཡོད་ཀྱི་རེད། གལ་སྲིད་འདི་བཀོད་ཡོད་པ་ཡིན་ན་དེ་འགྲིག་པ་རེད་ཡིན་ན་ཡང་ང་ཚོའི་སྤྱི་ཚོགས་ནང་ལ་མི་མང་པོ་ཞིག་ལ་རྣམ་རྟོག་ཡང་ན་གོམས་གཤིས་ག་རེ་འདུག་ཞུས་པ་ཡིན་ན་རང་ཉིད་ལ་ཡོད་པའི་དངུལ་དེ་ཚོ་ཚང་མ་ནང་ལ་ཉར་ཚགས་བྱེད་ཡ་ཡང་མེད་ན་དངུལ་ཁང་ནང་ལ་དུས་བཀག་བཅོལ་འཇོག་ཨིན་སྐད་ཐོག་ནས་ཞུས་པ་ཡིན་ན Fixed Deposit ཡང་ན Saving Account ལ་སོགས་པའི་ནང་བླུགས་ནས་བཞག་བཞག་ཡ།

ད་རྒྱ་གར་ནང་ཡོད་པའི་དངུལ་ཁང་མང་ཆེ་བས་ཆ་སྙོམས་ཀྱི་སྐྱེད་ཀའི་བརྒྱ་ཆ་དེ་ག་ཚོད་རེད་ཞུས་པ་ཡིན་ན་ལྔ་ཚད་ལྔ་ལས་རག་གི་ཡོད་མ་རེད། ཨིན་སྐད་ཐོག་ནས་ཞུས་པ་ཡིན་ན Interest Rate གལ་སྲིད་ཁྱེད་རང་གིས་དངུལ་ཡོད་ཀྱོག་མང་ཆེ་བ་ཅིག་དངུལ་ཁང་ནང་ལ་དུས་བཀག་བཅོལ་འཇོག་ཡང་ན Fixed Deposit ལ་བླུགས་ནས་བཞག་བཞག་པ་ཡིན་ན་ཕྱོགས་གཅིག་ནས་ཁྱེད་རང་ལ་སྐྱེད་ཀ་བརྒྱ་ཆ་ལྔ་ཚད་ལྔ་རག་གི་རེད། ཡིན་པ་ཡིན་ནའི་སྐྱེད་ཀ་རག་རྒྱུ་དེའི་སྒང་ལ་ཁྱེད་རང་ལ་གཞུང་གི་ཁྲལ་ཅིག་ཕོག་གི་རེད་མཐའ་མ་ཁྱེད་རང་ལ་སྐྱེད་ཀ་རག་པའི་བརྒྱ་ཆ་དེ་ཡུལ་ཐང་འཕར་ཚད་ལས་བརྒྱ་ཆ་ཉུང་བ་ཡོད་པ་སོང་ཙང་ལོ་ལྟར་རེ་བཞིན་ཁྱེད་རང་གི་དངུལ་དེ་འཛའ་ཆག་ནས་ཁྱེད་རང་ལ་གྱོང་རག་བསྡད་ཀྱི་ཡོད། བྱས་ཙང་ང་ཚོའི་དངུལ་ཡོད་ཀྱོག་ཚང་མ་དངུལ་ཁང་ནང་ལ་དུས་བཀག་བཅོལ་འཇོག་ཡང་ན Fixed Deposit ལ་སོགས་པའི་ནང་བླུགས་ནས་བཞག་མ་བཞག་པར་བྱས་དེ་བརྒྱ་ཆ་ལ་བགོས་བྱས་བརྒྱ་ཆ་མ་ཉུང་བ་ཞིག་ཁྱེད་རང་གི་ཡོང་ཁུངས་ཆེས་རག་ས་ཀྱི་ཁྲོམ་རའི་ནང་ལ་མ་རྩ་བཙུགས་དགོས་ཡག་དེ་ཧ་ཅང་གལ་ཆེན་པོ་ཆགས་བསྡད་ཡོད་རེད། ས་བོན་གསུམ་པ་དེ་ག་རེད་ཞུས་པ་ཡིན་ན

ལྷན་རྒྱས་ཚོའི་ངོས་ནས་སོ་སོ་སོས་དེའི་ཐོག་ལ་ཐུགས་སྣང་གང་མང་གནང་རོགས་གནང་ཞུ། དེ་རིང་གི་ལེ་ཚན་དེ་ག་ཙམ་བཞག་གི་ཡིན་ངའི་རེ་བ་ལ་མ་འོངས་པར་ལྷན་རྒྱས་ཚོས་སོ་སོ་སོའི་སྒེར་གྱི་དངུལ་རྩིས་ནང་ལ Asset གང་མང་དང Liabilities གང་ཉུང་ཉུང་ཡོད་པའི་རེ་བ་ཡོད་ང་ཚོ་རྗེས་མའི་ལེ་ཚན་ནང་ཡང་བསྐྱར་མཇལ་ཡོང།